ཕྱུགས་ཡིན་ནི་དཔེར་ན། རང་གི་ཕྲུ་གུ་ལ་སོགས་པ་ལ་གནོད་ཅི་ཧ་ཡོང་གི་འདུག་ན་དེ་ལ་རང་གི་སྲོག་ལ་ཐུག་གི་ཡོད་ནའི་ཡང་འཛེམ་ཁ་དྲོས་བྱས་ནས་རང་གི་ཕྲུ་གུ་སྲུང་བའི་ཆེད་དུ་འོ་དེ་འདྲ་བྱེད་ཐུབ་གོ་རེ། ས་དགྲ་ཡིན་ནའི་ཕར་སྐྱོང་ཐུབ་གོ་རེ་གཉེན་ཡིན་ནའི་སྐྱོང་ཐུབ་གོ་རེ། དེ་ཚོ་ཚང་མ་དང་བྱས་ནས་ཕྱུགས་ཀྱིས་ནི་འགྲུབ་ཐུབ་གི་རེད་ཟེར་ཚེ་འདིའི་བྱ་བ་དེ་དཔེར་ན་མེ་ལས།

དུབ་པའི་ཚེགས་བྱུང་གང་ཡིན་པ་དེ་ཡི་བྱེ་བའི་ཆ་ཙམ་གྱི་ཚེགས་ཀྱིས་སངས་རྒྱས་ཉིད་འགྲུབ་ན་ཟེར། ད་དཔེར་ན་ཡང་ཆ་བཞག་གི་ཡིན་ན། འདོད་པའི་དོན་དུ་དམྱལ་བ་རྣམས་ལ་ལན་མང་པོའི་བར་དུ་སྐྱེས་ཀྱི་ནི་བསྐལ་པ་མང་པོའི་བར་དུ་དམྱལ་བ་མནར་མེད་རྣམས་ལ་བསྲེག། རང་གི་ལུས་དང་དམྱལ་བའི་གི་མེ་གཉིས་ངོ་དབྱེར་མེད་དུ་བྱས་ཀྱི་ནི་བསྲེག་དགོས་ཡ་དེ་འདྲ་དང། ད་ག་ནང་ཡི་གཅིག་ན་མདུང་རྩེ་གསུམ་པ་རྣམས་ལ་ལ་ནི་ལྕགས་ཀྱི་གསལ་ཤིང་རབ་ཏུ་འབར་བའི་རང་གི་ཁོག་པ་རྣམས་ལ་ཡར་བརྒྱུས་ཀྱི་ནི་ཚིག་ཡ་ལ་སོགས་པ་དང།

ཚ་ལས་གཏོང་གི་ཡིན་ན་ད་སྲིད་ཀྱི་སངས་རྒྱས་ཀྱི་གོ་འཕང་འགྲུབ་ཚར་རེད་ཟེར་གྱི་ཡིན་པ་རེད་ཚེགས་ཀྱིས་སངས་རྒྱས་ཉིད་འགྲུབ་ན་འདོད་ལྡན་བྱང་ཆུབ་སྤྱོད་པ་བས་སྡུག་བསྔལ་ཆེ་ལ་བྱང་ཆུབ་མེད་ཟེར་འདོད་པ་དང་འདོད་པའི་དེ་ནས་ཚེ་འདི་ཡི་བྱ་བ་བྱེད་མཁན་ཟེར་ད་ནི་བྱང་ཆུབ་ཀྱི་སྤྱོད་པས་དེ་མ་འགྲུབ་བར་ཅི་ནས་དེའི་ཚོད་དམ་ཅི་སྡུག་བསྔལ་ཅང་ཅའོ་འགྲོས་ནས་འདས་ནས་ད་ནི་སངས་རྒྱས་ཀྱི་གོ་འཕང་དེ་དུས་ནམ་ཡང་འཐོབ་རྒྱུ་མེད་པར་ཆགས་པ་རེད་ཟེར་སྡུག་བསྔལ་ཆེ་ལ་བྱང་ཆུབ་མེད་ཟེར་དམྱལ་སོགས་སྡུག་བསྔལ་བསམ་བྱས་ན་འདོད་པ་རྣམས་ལ་མཚོན་དང་ནི་དུག་དང་མེ་དང་གཡང་ས་དང་དགྲ་རྣམས་ཀྱིས་ཀྱང་དཔེར་མི་ཕོད་ཟེར།

མི་ཡོད་པ་ཞིག་རེད། དེ་ལས་ཆུང་གི་རེད། ཆུང་ཆུང་ཆུང་ཆུང་རེད། བཤེས་སྤྲིང་ལས་གསུངས་པ་ནང་བཞིན་གྱི་ནི་ཉི་མ་རེ་ལ་མདུང་སུམ་བརྒྱ་སུམ་བརྒྱ་བཙུགས་ཀྱི་ནི་ཤི་མ་བཅུག་པ་བྱས་ནི་མི་ཚེ་གང་རང། མདུང་ལེ་མ་སུམ་བརྒྱ་སུམ་བརྒྱ་བཙུགས་ཀྱི་ཤི་མ་བཅུག་པ་བྱས་ནི་སྡུག་བསྔལ་མྱོང་བ་དེ་མི་ཡུལ་གྱི་སྡུག་བསྔལ་གྱིས་ནི་ཆེ་ཤོས་ཆེ་ཤོས་དེ་རེད་བ། ཡིན་ནའང་དམྱལ་བའི་གི་སྡུག་བསྔལ་བྱེད་ཀྱི་ཡིན་ན་ཆུང་ངུ་ཙམ་ལ་ཡང་དེ་ནི་དཔེར་མི་རུང་བ་ཞིག་རེད།

ཁོང་སྟོང་ཤིང་སྤྲང་ཕུ་ལྟ་བུ་གང་དུ་སྐྱེས་སེ་སྒྲོན་ནི་ཤི། ཡང་རྫི་སོང་བའི་མདུན་ངག་པོ་ལྟོས་པ་མེད་པར་བག་ཡོད་བྱོས་ཟེར་ད་ཁོམ་པ་སྟོང་པ་དང། དེ་ནས་གཤེན་གྱི་བྲང་དང་བྲག་ཕུག་ལ་སོགས་པ། བདག་ཏུ་བཟུང་བ་མེད་ཁྱེད་ཀྱི་བྲག་ཕུག་ལ་སོགས་པ་དེ་འདྲ་དང། གང་དུ་སྐྱེས་སེ།

ཨ་ནི་མི་ཡི་ངོ་སྲུང་གོ་མ་རེད་བ། དེ་མ་གཏོགས་མི་ལ་མང་པོ་ཅིག་འབྲེལ་བ་བྱེད་པ་དང་སྦྱིན་བདག་ལ་སོགས་པ་སོགས་མང་པོ་ཡོད་པ་ཡིན་ན་དེ་དག་གི་ངོ་སྲུང་བྱས་ནི་རང་དབང་མེད་པ་ཅིག་ཆགས་འགྲོ་གོ། ཡང་དེ་དག་གི་ཁ་ལ་ཉན་དགོས་ཁེ་དྲམ་བྱེད། འོ་དེ་འདྲ་མི་དགོས་པ་བྱེད་ན་རང་དབང་སྤྱོད་ཅིང་ཆགས་མེད་ལ་གང་དང་ཡང་ནི་འབྲེལ་མེད་པ། ཟེར་སུ་གང་ཅིག་དང་མ་འབྲེལ་བའི་ཕྱིར་ནི་དུས་སུ་ཅི་ནི་བདེ། བདེ་བྱེད་བྱ་ནའང་ཟེར་དེ་ཡིན་པ་རེད། ཆོག་ཤེས་བདེ་སྤྱོད་གང་ཡིན་པ་ཟེར་དེ་ལྟ་བུ་ཡང་ནི་ཆོག་ཤེས་བྱས་ཀྱི་ནི།

དབེན་པའི་ཡོན་ཏན་དེ་བསམས་པ་ཡིན་ན་འདུ་འཛི་སྤོང་ནས་ད་དབེན་པ་བསྟེན་ཡ་དེ་དྲན་གྱི་རེད་བ། དབེན་པའི་ཡོན་ཏན་བསམ་བྱས་ནས། རྣམ་རྟོག་ཉེ་བར་ཞི་བ་དང། རྣམ་པར་རྟོག་པ་དེ་དཔེར་ན་རྣམ་རྟོག་རགས་པ་ལ་སོགས་པ་དེ་ཚོ་ཉེ་བར་ཞི་ནས་སོ་སོའི་ཡུལ་ལ་ད་རྣམ་རྟོག་ཟེར་དུས་ང་རང་ཚོ་འཁོར་བའི་རྣམ་རྟོག་ཟེར་དུས། འདྲ་མི་འདྲ་མང་པོ་ཅི་དྲན་བྱེར་བ། གཉེན་གྲོགས་ལ་རྟོག་པ་བསལ་ན་མི་དང། རྒྱུ་ནོར་ལོངས་སྤྱོད་ལ་རྟོག་པ་བསལ་ན་མི་དེ་འདྲ་རྣམ་པར་རྟོག་པ་དེ་ཚང་མ་སྟོང་ཆེན་ཉེ་བར་ཞི་བའི་རྗེས་བྱས་ནས་ཕབ་རྟོག་པ་རགས་པ་ཚང་མ་སྟོང་ཆེན་ཚུར་བསྡུ་བས་དེ་ཡིན་པར

སྒོམ་ཡས་དེ་ནི་བདག་གཞན་མཉམ་བརྗེ་དེ་ཡིན་པས། བདག་དང་གཞན་དུ་མཉམ་པ་ནི་དང་པོ་ཉིད་དུ་འབད་དེ་བསྒོམ་ཟེར་ཏེ་བཏང་སྙོམས་སྒོམ་པ་དེ་དང་པོ་དེ་གལ་ཆེ་ཤོས་དེ་རེད། བཏང་སྙོམས་སྒོམ་ཡས་དེ་ཡིན་ན་ནི། རྒྱུ་འབྲས་མན་ངག་བདུན་ཡིན་ནའི་ཐོག་མར་བཏང་སྙོམས་སྒོམ་དགོས་སྐོར་ལ། བདག་གཞན་མཉམ་བརྗེ་ཡི་སྒོ་ནས་བྱང་ཆུབ་ཀྱི་སེམས་སྦྱོང་བ་ཡིན་ནའི་ཐོག་མར་བཏང་སྙོམས་དགོངས་དགོས་སྐོར། བཏང་སྙོམས་ས་གཞི་བྱམས་པའི་ཆུས་བརླན་ཞེས་ཟེར་ཡིན་ཙང། བཏང་སྙོམས་ཀྱི་ནི་ས་གཞི་དེ་ཁོད་སྙོམས་པོ་ཡག་པོ་ཅིག་བསྒྲུབ་མ་ཐུབ་པ་ཡིན་ན་རྗེས་མ་བྱམས་པ་དང་སྙིང་རྗེ་ལ་སོགས་པ་ག་རེ་བྱས་པ་ཡིན་ནའི་ཕྱོགས་རེ་བ་གཅིག་མ་གཏོགས་གཞི་ས་ཁོད་སྙོམས་པོ་གཅིག་ནས་སྐྱེ་ཡས་མེད་པ་ཡིན། དེ་ཡིན་ཙང་ཐོག་མ་བཏང་སྙོམས་ཀྱི་སྒོ་ནས་ས་གཞི་ཁོད་སྙོམས་པོ་གཅིག་ནས་བཟོས་བྱ་ཡས་ཏེ། ཡག་པོ་གཅིག་བྱུང་བ་སོང་ན་རྗེས་མ་ཨ་ནེ་བྱམས་པ་དང་སྙིང་རྗེ་ལ་སོགས་པ་ག་རེ་སྒོམ་གྱི་ཡིན་ན་ཡང་ཁོད་སྙོམས་པོ་གཅིག་ནས་འགྲོ་ཐུབ་ཡ། ཉེ་རིང་མེད་པ་གཅིག་ནས་འགྲོ་ཐུབ་ཡ་དེ་གལ་ཆེ་ཤོས་ཡིན་ཙང་ད་བྱང་ཆུབ་སེམས་སྦྱོང་གི་གདམས་ངག་གཉིས་ཡོད་པ་དེ་གཉིས་ཀ་བས་ཐོག་མ།